ད་ནི་ཞུས་མ་ཐག་པའི་ད་སྡུག་བསྔལ་འདི་འདྲའི་ལ་སོགས་པ་ད་སྡུག་བསྔལ་བསམ་གྱིས་མི་ཁྱབ་པ་མྱོང་གི་ཡོད་རེད། སྡུག་བསྔལ་བརྒྱད་ཀྱི་ནང་ནས་དང་པོ་འདི་དང་དེ་ནི་ཐ་མ་གནད་ཆེར་ཁྱེར་ཏེ་བསྒོམ་དགོས་པས་དེ་ནི་སྔར་བཤད་པ་ལྟར་སོ་སོར་རྟོག་པའི་ཤེས་རབ་ཀྱིས་ཡང་དང་ཡང་དུ་དཔྱད་དེ་བསྒོམ་པར་བྱའོ། ད་སྡུག་བསྔལ་འདི་དག་ཐམས་ཅད་དེ་ལ་འོག་བསྒོམས་ནས་ངོ་ཚ་ཡ་ཡིན་པའོ། དེ་ནས་འོག་དམྱལ་བ་སྐྱེས་ན་དེ་ནི་མ་རིག་གོ། འོག་དམྱལ་བ་སྐྱེ་བ་ལེན་འདོད་ཚར་ན་དེ་ནི་སྡུག་བསྔལ་ཁེ་ལས་ཡོང་གི་ཡོད་དེ་ཚོར་བ་ཤེས་པར་བྱས་ནས་ད་དཔྱད་སྒོམ་བྱས་ནས་དེ་ནི་འོག་དེ་བྱེད་དགོས་ཡོད་ད་ང་ད།

ད་དེ་འདྲ་འདྲ་པོ་རེད་དོ། དེ་ལྟའི་མདོར་གཉེར་མས་ཁེབས་པ་སོགས་ཀྱིས་དེ་ནི་ལང་ཚོ་ཉམས་ནས་མི་སྡུག་པར་འགྱུར་བའོ། མཐུ་སྟོབས་ཡོངས་སུ་ཉམས་པ་ནི་དེ་ནི་མཐུ་སྟོབས་ཡོངས་སུ་ཉམས་པ་ནི་དེ་ནི་འདུག་ན་ས་སྒྱེའི་དེ་ནི་ཐག་པ་ཆད་པ་དང་འདྲ་བ་དང་ལངས་ན་ཤིང་རྩ་གནམ་དུ་འདོན་པ་དང་འདྲ་བ་དང་སྨྲ་ན་དིག་ཅིང་འགྲོ་ན་བུབ་པ་སོགས་བྱེད་པའོ། ད་ག་རེ་བ་དེ་ནི་དེ་ནི་མི་ལ་རས་པས་གསུངས་པ་དེ་རེད་གསར་དུ་བྱས་པའི་འདུག་ལུགས་དང་བཅས་ཡིན་ཞིང།

འདའ་དཀའ་བའོ་ཡུལ་གྱི་ལོངས་སྤྱོད་ཡུལ་དེ་ཡིད་དུ་འོང་བ་མི་འདོད་པ་ནི་ཡུལ་ཡིད་དུ་འོང་བའི་ཡུལ་ལུས་རྣམ་པར་དག་པ་དེ་ནད་ལ་གནོད་ཟེར་ནས་འདོད་བཞིན་དུ་དེ་ནི་སྤྱད་དུ་མེད་པ་དེ་དཔེར་ན་སྤྱོད་ལམ་པ་ཡང་གང་འདོད་གང་འདོད་པ་རྣམས་བྱར་མེད་པའོ་ཡུལ་གྱི་ལོངས་སྤྱོད་ཡིད་དུ་མི་འོང་བ་ལ་མི་འདོད་བཞིན་དུ་སྤྱད་དགོས་པ་ནི་སྨན་དང་བཟའ་བཏུང་ལ་སོགས་ཡི་གར་མི་འོང་བ་ནན་གྱིས་སྤྱད་དགོས་ཤིང་དེ་བཞིན་དུ་མེས་བསྲེག་པ་དང་མཚོན་གྱིས་ཕུག་པ་སོགས་ཀྱི་དཔྱད་རྩུབ་པོ་རྣམས་བསྟེན་དགོས་པའོ་སྲོག་གི་དབང་པོ་དང་འབྲལ་བར་འགྱུར་བ་ནི་ནད་མི་འཚོ་བར་མཐོང་ནས